བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པའི་ཐོག་བསྩལ་བའི་བཀའ་ཤག་གི་གསུང་འཕྲིན་ཐོག་གླེང་མོལ་ཞུ་ཡས་ཡིན། ཨ་ནེ། གླེང་མོལ་ཞུ་ཡུལ་དེ་ནི་ངའི་ལས་རོགས་པད་མ་བདེ་ཆེན་ལགས་རེད།
པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཀུན་བཟང་སྒྲོལ་མ་ལགས། ལའོ། པད་མ་བདེ་ཆེན་ལགས།
ད་འདས་པའི་གཟའ་པ་སངས་སྤྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་དེ་ཨ་ནེ་བཞུགས་སྒར་རྡ་རམ་ས་ལ་གཙོ་བོར་གྱུར་བའི་ཨ་ནེ་རང་དབང་ཡོད་སའི་བོད་མིའི་གནས་ཡུལ་གང་སར། བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་གྲུབ་ཙམ་ཞིག་ཡིན་པ་ལྟར། ད་ལོའི་གསུམ་བཅུའི་དུས་དྲན་ཐོག་ལ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་བཀའ་ཤག་གིས་བསྩལ་བའི་གསུང་འཕྲིན་གྱི་ནང་དོན་ནང་ལ་ཡང་གཙོ་བོ་ག་རེ་ག་རེ་གསུངས་གནང་འདུག་གས་ཨ་ནེ་ཐོག་མ་དེ་ལ་ཡང་ངོ་སྤྲོད་ཅིག་གནང་རོགས་གནང་དང།
ལོ་ལགས་སེ་ཀུན་བཟང་སྒྲོལ་མ་ལགས་ད་རྩ་བའི་སྤྱི་ཟླ་གསུམ་པའི་ཚེས་བཅུ་སོ་བྱེད་སྤྱི་ཟླ་གསུམ་བཅུའི་དུས་དྲན་ཉིན་མོ་འདི་ནི་བཀའ་ཤག་གིས་གསུང་འཕྲིན་སྩལ་གནང་མཛད་པ་འདིའི་ཐོག་ལ་བོད་མིའི་གནས་ཡུལ་གང་ས་ལ་དུས་དྲན་དེ་སྲུང་བརྩི་ཞུ་བ་དང་ཆབས་ཅིག་གསུང་འཕྲིན་འདི་སྒྲོག་སྦྱང་ཞུས་ཡོད་རེད་བྱས་ཙང་ད་ང་ཚོའི་གསན་མཁན་མང་པོ་ཅིག་གིས་དེ་ཚོའི་ཐོག་ལ་ཐུགས་ཞིབ་གནང་ཡོད་ཀྱི་རེད་བསམ་གྱི་འདུག་ཡིན་ནའི་ད་གལ་ཆེ་དོན་ཆེ

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རེད་ད་ག་ནང་བཞིན་ཨ་ནི་ད་གཙོ་བོ་ཨ་ནི་འཛིན་སྐྱོང་བཀའ་ཤག་གི་ཐོག་ནས་གསུང་འཕྲིན་ཕེབས་ཡོད་རེད་ཨ་ནི་གསུང་འཕྲིན་དེའི་སྒྲོག་སྦྱང་དེ་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནང་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་ད་དེ་རིང་ང་གཉིས་ཀྱིས་དེ་ཚོའི་ཐོག་ལ་ཡ་ཅིག་གི་སྙིང་བསྡུས་གནས་ཚུལ་ཞུས་པ་ཡིན་ན་ཨ་ནི་ཐོག་མར་དེ་ལ་ཡ་ད། གཅིག་ནས་གསུང་འཕྲིན་འདི་ཨེ་ནི་དངོས་སུ་བལྟས་པ་ཡིན་ན་ཧ་ཅང་གི་ཞིབ་ཚགས་པོ། མགོ་ནས་མཇུག་བར་དུ་བང་འགྲིག་པོ་གོ་བདེ་པོ། ཨེ་ནི་དོན་དག་ཆ་ཚང་ཚང་པོ་ཅིག་ལ་ཡང་ད་ཅིག་གི་བོད་མིའི་ཐོག་ལ་བོད་དོན་ཐོག་ལ་ཐུགས་སྣང་གནང་མཁན་ཡོད་ན་ད་འདིའི་ནང་ལ་ཨེ་ནི་ཅིག་གི་གསལ་ཞིང་གསལ་བ་བཀོད་གནང་བྱས་ནས་ད་བོད་མིའི་ཐོག་ལ་ཨེ་ནི་ཅིག་གི་གནས་ཚུལ་ཆ་ཚང་བ་ཅིག་ཤེས་རྟོགས་ཡོང་ཡག་ལ་ཡ་ཞེ་པོ་ཅིག་ཐུགས་སྨན་གསོས་པ་འདུག་བསམ་གྱི་ཡོད་ད་ཨེ་ནི་བོད་མི་ཚོ་ལ་ཡིན་པ་ཡིན་ན་ད་དེ་ཚོའི་ཐོག་ལ་ཡ་དོ་སྣང་རང་བཞིན་གྱི་བྱེད་དགོས་ཡ་དང་མཁྱེན་དགོས་ཡ་ཅིག་ཆགས་བསྡད་ཡོད་རེད་ཨེ་བྱས་ཙང་དེ་རིང་འདིའི་ནང་ལ་ཡ་གཙོ་བོ་ནི་ད་ལོའི་ཐོག་མ་ད་ག་ཡ་དུས་དྲན་འདི་ངོ་སྤྲོད་དེ་སྔ་ཨེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་གསུམ་བཅུའི་ཨེ་ནི་ཉིན་མོ་འདི་ལ་ཨེ་ནི་བོད་མི་ཚོས་ཀྱི་ད་གཙོ་བོ་སྐྱག་རོམ་པ་ཅིག་དགོས་ཆ་རེད་ཨེ་ནི་ཅིག་རྒྱ་མིས་བོད་བཙན་འཛུལ་བྱས་པ་ལ་ཡང་ངོ་རྒོལ་གྱི་གཞི་རྒྱ་ཆེ་བའི་སྒེར་ལངས་བྱས་པ་འདི། དེའི་ངོ་བོ་དང་དེའི་བྱུང་རིམ་དང། དེ་ལས་འཕྲོས་པའི་བོད་མིའི་གྱི་ད་ལས་དབང་ལ་ཡང་ཁ་ཕྱོགས་ག་འདྲ་སེ་བསྒྱུར་མིན་དེ་ཚོ་ཚང་མ་གསལ་ཞིང་གསལ་བ་ཅིག་མཛད་འདུག་དེ་ནས་ད་བོད་ནང་གི་ད་ལྟའི་གནས་སྟངས་རེད།

ད་བོད་པའི་ཕྲུ་གུ་ཚོ་ལ་ཡ། གཏན་འཇགས་སློབ་གྲྭ་ཚོའི་ནང་བཞག་བྱས་ནས་ནི་བོད་པའི་ཕྲུ་གུ་དེ་ཡེ་དག་མ་འོངས་པར་འཚར་ལོངས་བྱེད་དུས། ནི་བོད་པའི་སྐད་ཡིག་དང་བོད་པའི་གོམས་གཤིས་དང། ནི་གང་ཡང་མེད་པ་དེ་འདྲས་ཀྱི་བཟོ་ཡག་གི་ད་སྲིད་ཇུས་ངན་པ་དེ་ལག་ལེན་དངོས་སུ་བསྟར་གྱི་ཡོད་པ་དེ་ཚོའི་ཐོག་ལ་བློ་འཚབ་ཡོད་པ་དང་ངོ་རྒོལ་ཡོད་པ་དེ་ཚོ་གཅིག་བཀའ་གནང་ཤག་ཡང་ད་ག་ནང་བཞིན་གཅིག་བོད་ཆབ་སྲིད་བཙོན་པ་བར་སོ་ཁོ་ཚོའི་དཀའ་ངལ་དང་ནི་ཁོང་ཚོ་གང་མགྱོགས་ཅིག་གློད་གྲོལ་ཐུབ་ཡ་ཐོག་ལ་ཡ་ད་རྒྱབ་སྐྱོར་དང་དེ་ཚོའི་ཐོག་ལ་ལས་འགུལ་གནང་དགོས་ཡ་དེ་ཚོ་བཀའ་གནང་འདུག་ཨེ་ནས་ཡིན་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་བོད་མི་གི་ཨེ་ནས་མཚོན་རྟགས་ཉག་གཅིག་ཡིན་པའི་ཐོག་ལ་ད་རྒྱ་ནག་གཞུང་གིས་དཔེ་ལོག་བཤད་རྒྱབ་ནས་ཨེ་ནས་དཔེ་ཁ་བྲལ་རིང་ལུགས་པ་ཡིན་པ་དང་ཉེས་འཛུགས་མང་པོ་ཞེ་པོ་བྱེད་སྐོར་དེ་ཚོ་ལ་ཡ་ཨེ་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་གསུང་ཡ་དང་ཨེ་ནས་ཡིན་ད་ག་ནང་བཞིན་ད་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་བྱེད་ངེས་གལ་ཆེ་རེད་ཨེ་ནས་ལྷག་པར་དུ།

ཟིན་བྱས་ནས་ད་བོད་མིའི་འགྲོ་འདུག་སྤྱོད་གསུམ་ཐོག་ལ་ནི་དམ་དྲག་ཞེ་པོ་ཅིག་བྱས་དང་བྱེད་བཞིན་པའི་འོག་ལ་ནི་ད་བོད་མི་ཚོས་དཀའ་སྡུག་ཧ་ཅང་མྱངས་དང་མྱོང་བཞིན་པ་དང་ལྷག་པར་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་ད་ཅིག་གི་ཀོ་བིད་ཀླད་ཀོར་གྱི་སྲིད་བྱུས་འོག་ལ་ཡ་བོད་ནང་ལ་ནི་ཉིན་གྲངས་བརྒྱ་ལྷག་གི་རིང

གི་ཐོག་ནས་བོད་མི་ཚོ་ལ་ཡ་དཀའ་སྡུག་ཞེ་པོ་ཅིག་མྱངས་པའི་སྐབས་ལ་ཅིག་གི་དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་རེད་ད་ག་ནང་བཞིན་ཚོགས་པ་སྐྱིད་སྡུག་ཁག་གོ་སྒྲིག་ད་བོད་མི་གནས་ཡུལ་ཁག་ནང་ལ་ཡ་བོད་ནང་ལ་ཡོད་པའི་བོད་མི་ཚོའི་ཆེད་དུ་གདུང་སེམས་མཉམ་སྐྱེད་དང་སྨོན་ལམ་མང་པོ་གསུང་འདོན་ཞུས་ཡོད་དེ་ཚོས་ཐུགས་ཕན་གསོས་ཡོད་ཡོད་པ་ལ་ངོས་འཛིན་གནང་གི་ཡོད་གསུང་ཡ་དང་ད་ལྟ་ད་ལྷག་པར་དུ་རྒྱ་ནག་གི་ད་སྲིད་ཇུས་ངན་པ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོའི་ནང་ནས་ད་དེང་སང་ང་ཚོའི། ཐེར་འདོན་བྱེད་དགོས་ངེས་ཆགས་པ་འདི་ནི་ད་གཅིག། བུ་ཕྲུག་ན་ཆུང་ཚོར་ལོ་བཞི་དང་ལྔ་དེ་འདྲས་ཡིན་མཁན་གྱི་ན་ཆུང་ཚོར་བོད་པའི་ཕྲུ་གུ་ཚོར་ཡ་ད་རང་གི་ཕ་མ་དང་ཁ་བྲལ་བཏང་རྗེས་ཨེ་ནི་བཅའ་སྡོད་སློབ་གྲྭ་ཞུ་སྙམ་འདུག་ད་གཏན་འཇགས་སློབ་གྲྭ་དེ་ཚོའི་ནང་ལ་ཨེ་ནི་དཔེ་དེ་བཅུག་ནི། ཨེ་ནི་གཅིག་གཏན་འཇགས་སློབ་གྲྭ་དེ་ཚོ་དེ་སྔ་མེད་ས་ལ་དཔེ་དེ་གསར་འཛུགས་བྱས་བྱས་བྱས་ནི་ད་བོད་མིའི་ངོ་བོ་དང་སྐད་ཡིག། དེ་ནི་གཅིག་གི་བུ་ཕྲུག་དང་ཕ་མའི་འདུ་ཤེས་སོགས་ངམ་ཉམས་ཆག་འགྲོ་ཡག་དང་བུ་ཕྲུག་ཚོ་ལ་ཡ་ད་རྒྱ་སྐད་དང་ཨ་ནི་རྒྱའི་ལྟ་སྤྱོད་སྤེལ་བའི་ད་བྱེད་ལུགས་ངན་པ་ལག་བསྟར་བྱེད་བཞིན་པ་དང་དེ་ཚོའི་ཨ་ནི་དཔེ་དེ་དངོས་གནས་བློ་འཚབ་བྱེད་འོས་པ་དང་སྲིད་ཇུས་ངན་པ་ཞེ་པོ་ཅིག་ཡིན་པ་དང་ཨ་ནི་ད་གཅིག་གི་བོད་མི་གཅིག་གི་བོད་མིའི་ངོ་བོ་རང་མེད་པ་བཟོ་ཡག་དེ་འདྲས་ཀྱི

བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་འགྱུར་བཅུག། རྒྱ་ཡི་སྐད་ཡིག་ཁྱབ་གདལ་གྱི་དམིགས་ཡུལ་བཟུང་སྟེ་བོད་ཀྱི་གྲོང་གསེབ་ཁག་ཏུ་སྔོན་འགྲོ་སློབ་གྲྭ་འབོར་ཆེན་གསར་འཛུགས་དང། གཞི་རིམ་འོག་མ་ནས་བཟུང་གཏན་སྡོད་སློབ་གྲྭའི་ནང་བཅུག་སྟེ་རྒྱ་ཡི་སྐད་ཡིག་དང་ལྟ་སྤྱོད། སློབ་སྤེལ་བཅས་མི་རིགས་གཅིག་དང་རིག་གཞུང་གཅིག། ཆོས་ལུགས་གཅིག་སྐད་ཡིག་གཅིག་གི་ལས་འགུལ་ཚ་ཚ་འུར་འུར་ངང་སྤེལ་བཞིན་པ་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་ལས་མཁས་པ་གསུམ་གྱི་སྙན་ཐོ་འདི་ལོ་ཕྱི་ཟླ་གཉིས་པའི་ཚེས་དྲུག་ཉིན་སྤེལ་བའི་ནང། རྒྱ་ནག་གཞུང་གིས་བོད་རིགས་སློབ་ཕྲུག་ས་ཡ་གཅིག་ཙམ་གཏན་སྡོད་སློབ་གྲྭའི་མ་ལག་ལ་བརྟེན་ནས་རིག་གཞུང་དང། ཆོས་ལུགས། སྐད་ཡིག་བཅས་རྒྱ་སྒྱུར་གྱི་སྲིད་ཇུས་སྤེལ་བཞིན་པར་བློ་འཚབ་ཆེ་སྐོར་བཀོད་ཡོད་ཅིང། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་བོད་ལྗོངས་བསྡོམས་རྩིས་ལོ་དེབ་ཟེར་བའི་ནང་བཀོད་པར་ལྟར་ན། ཕྱི་ལོ་ཉིས་སྟོང་ལོར་བོད་རང་སྐྱོང་ལྗོངས་ཟེར་བའི་ནང་སྔོན་འགྲོའི་སློབ་ཕྲུག་བཞི་སྟོང་བཞི་བརྒྱ་དགུ་ཅུ་གོ་གཅིག་ལས་མེད་ཀྱང། ཉིས་སྟོང་བཅུ་ལོར་ཉིས་ཁྲི་སུམ་སྟོང་བཞི་བརྒྱ་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་འབུམ་གཅིག་དང་ལྔ་ཁྲི་སྟོང་མེད་དགུ་བརྒྱ་སུམ་ཅུ་སོ་བཞི་བཅས་རིམ་འཕར་བྱུང་ཡོད་སྐོར་བསྒྲགས་འདུག་ལ། དེ་ནི་རྒྱ་གཞུང་གིས་རྒྱལ་སྤྱིའི་ནང་ཡོངས་ཁྱབ་ཏུ་ལག་བསྟར་བྱས་པའི་སློབ་གསོའི་ལམ་ལུགས་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚད་གཞི་ལ་ལྟོས་མེད་བྱས་པ་ཞིག་ཡིན། ཨ་ནི་ཡ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ཁ་ཞེ་གཉིས་མེད་དང་འདྲ་མཉམ་གྱི་སྒོ་ནས་བོད་རྒྱའི་དཀའ་རྙོག་འདི་ཕན་ཚུན་གཉིས་ཀ་ལ་ཡང་ཕན་པའི་གི་ད་དབུ་མའི་ལམ་གྱི་ཐོག་ནས་ཕེབས་ཏེ་དཀའ་ངལ་སེལ་ཕྱོགས་ལ་ཡང་ཕྱག་ལས་གནང་ཡག་དེ་མུ་མཐུད་ནས་ཆོད་སེམས་བརྟན་པོ་བཟུང་གི་ཡོད་ཟེར་བཀའ་གནང་བཞག་ད་ག་ནང་བཞིན་རྒྱ་ནག་གཞུང་གི་ཕྱོགས་ནས་ཀྱང་ད་བོད་མིའི་ཐོག་ལ་ཡང་ནོར་འཁྲུལ་ཅན་གྱི་སྲིད་བྱུས་དང་བྱ་སྤྱོད་ཁག་ལ་ཡོ་བསྲང་བྱས་ནས་ཅིག་དོན་དམ་པའི་བོད་རྒྱའི་དཀའ་རྙོག་འདི་སེལ་ཕྱོགས་ནང་ལ་ནི་ཞུགས་པའི་རེ་འདུན་ཡོད་ཅེས་གསུང་འཕྲིན་འདིའི་ནང་ལ་ཡང་ཧ་ཅང་གསལ་པོ་བྱས་རྗེས་ནི་རྒྱ་ནག་གཞུང་ལ་ཡང་བརྡ་བཏང་གནང་འདུག། ཨོ་ལགས་སོ།
མི་མང་གིས་སྲིད་གཞུང་གི་དབང་སྒྱུར་དང་ལེན་བྱེད་པའི་གཞི་རིམ་གྱི་ཆ་རྐྱེན་ནི། སྲིད་གཞུང་གིས་མི་མང་བདེ་སྡུག་ལ་ལྟ་སྐྱོང་དང། འདོད་འདུན་ལ་བརྩི་འཇོག་བྱེད་དགོས་ཀྱི་ཡོད་པ་དེ་ཡིན་ཞིང། སྲིད་གཞུང་ཞིག་གིས་མི་རིགས་ཤིག་རྩ་མེད་གཏོང་བའི་སྲིད་ཇུས་མངོན་སུམ་འཛེམ་མེད་དུ་སྒྲོག་བཞིན་ལག་བསྟར་བྱས་ཚེ། མི་རིགས་དེར་རང་ཉིད་སྲུང་སྐྱོབ་ཆེད་སྲིད་གཞུང་གི་སྲིད་ཇུས་ལ་ངོ་རྒོལ་དང། ཐ་ན་སྲིད་གཞུང་དེ་ཉིད་ངོས་ལེན་མི་བྱེད་པའི་ཐོབ་ཐང་ཡོད་པ་ཡང་ཆོས་ཉིད་ཡིན། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་དབུ་མའི་ལམ་གྱི་སྲིད་བྱུས་གཞིར་བཟུང། རྒྱ་ནག་གཞུང་ལ་བོད་ཀྱི་མ་འོངས་གནས་བབ་སྐོར་གོ་བསྡུར་སྦྱང་བཤད། གཉིས་མོས་ཀྱི་ཐབས་ལམ་ཞིག་རྙེད་པར་རེ་བ་འཆང་བཞིན་པ་དང། དེ་ཡང་ཕན་ཚུན་འདྲ་མཉམ་དང་བརྩི་མཐོང་མཛའ་མཐུན། བོད་རྒྱ་གཉིས་ཕན་རྒྱུན་གནས་ཐུབ་པ་བཅས་ཀྱི་ཐབས་ལམ་བརྒྱུད་གོ་བསྡུར་སྦྱང་བཤད་བྱ་རྒྱུར་གྲ་སྒྲིག་ཨང་བསར་ཡོད་ལ། ལྷག་པར་དུ་བོད་མི་རིགས་རྩ་མེད་གཏོང་བའི་རྒྱ་ནག་དམར་གཞུང་གི་ནོར་འཁྲུལ་སྲིད་ཇུས་འཕྲལ་དུ་མཚམས་འཇོག་དང་ཡོ་བསྲང་དགོས་པའི་སྐུལ་འདེབས་བྱེད་ཀྱི་ཡོད།
ལགས་རེད་ད་འདི་སྐད་ཀྱི་གསུང་འཕྲིན་འདིའི་ནང་ལ་ཡང། ད་དོན་བཀོད་ཡག་ཅིག་ལ་ཨེ་ནི། ད་རྒྱ་ནག་གིས་ང་རང་ཚོ་བོད་མིའི་མཚོན་རྟགས་ཉག་གཅིག་ཡིན་པ་མ་ཟད། འཛམ་གླིང་གི་ཞི་བདེ་དང་བཟང་སྤྱོད་གོང་འཕེལ་གྱི་དེད་དཔོན་ཆེན་པོ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ད། ཁ་བྲལ་རིང་ལུགས་པའི་བསྙོན་འཛུགས། བྱེད་ལུགས་ལ་ཡ་ནི་ངོ་རྒོལ་མཐའ་གཅིག་ཏུ་ཡོད་གསུངས་ཡ་དང། རྒྱ་ནག་གཞུང་གིས་ད་ཅིག་གིས། འདི་འདྲའི་ཨེ་ནི་བདེན་པ་མིན་པའི་གི་གནས་ཚུལ་འཁྱོག་བཤད་དང། ཨེ་ནི་ཉེས་མེད་ཉེས་འཛུགས་བྱེད་ཡ་ལ་སོགས་པ་དེ་ཚོའི་ཐོག་ནས་དེ་འདི་འདྲས་མུ་མཐུད་ནས་བྱས་བསྡད་པ་ཡིན་ན་ཨེ་ནི་དངོས་གནས་དྲང་ནས་གཅིག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ལྷག་བསམ་རྣམ་དག་གི་སྒོ་ནས་ཨེ་ནི་གཅིག་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་གནང་བཞིན་པ་འདིའི་གི་ཨེ་ནི་གཅིག་གིས་སྒོ་བརྒྱབ་ཡ་སྒོ་ཐེབས་ཡག་གི་ཉེན་ཁ་ཡོད་རེད་ཅེས་ཉེན་བརྡ་བཏང་གནང་འདུག་ཆ་ཚང་འདིའི་སྐོར་ལ་གསུང་འཕྲིན་འདིའི་ནང་ལ་ཡོད་པ་སྲིད་སྐྱོང་མཆོག་གིས་སྒྲོག་སྦྱང་གནང་པ་འདི་འཚམས་ཏེ་འབུལ་རྩོད་གཏང་གི་ཡིན། ལགས་སེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་བོད་དང་བོད་མིའི་མགོན་སྐྱབས་དང་མཚོན་རྟགས་ཡིན་པ་ཙམ་དུ་མ་ཟད། འགྲོ་བ་མིའི་བཟང་སྤྱོད་གོང་འཕེལ་དང་ཆོས་ལུགས་མཐུན་སྒྲིལ། བོད་ཀྱི་ཆོས་རིག་འཛིན་སྐྱོང། རྒྱ་གར་གྱི་གནའ་བོའི་དཔལ་ཡོན་བསྐྱར་གསོ་བཅས་མཛད་ཁུར་བཞི་བདག་ལ་བཞེས་མཁན། འཇིག་རྟེན་འདིར་སྤྱི་ཡོངས་ཀྱིས་བཀུར་བའི་དབུ་ཁྲིད་འགྲན་ཟླ་བྲལ་བ་ཞིག་ཡིན་པས། རྒྱ་ནག་གཞུང་གིས་མགོན་པོ་མཆོག་ལ་ཁ་བྲལ་རིང་ལུགས་པ་སོགས་དཀར་ནག་ཕྱིན་ཅི་ལོག་པའི་བསྙོན་འཛུགས་དང། མགོན་པོ་གང་གི་འཇིག་རྟེན་སྤྱི་སྨན་གྱི་མཛད་འཕྲིན་ལ་བར་དུ་གཅོད་པའི་གཏམ་སྤྱོད་སྤེལ་རིགས་ལ་ངོ་རྒོལ་མཐའ་གཅིག་ཏུ་བྱ་རྒྱུ་དང། ལྷག་པར་དུ་རྒྱ་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མི་རིགས་བར་གྱི་ལོ་རྒྱུས་དང་ད་ཡོད་གནས་སྟངས་ངོ་མར་དྲང་ཕྱོགས་ཀྱི་ངོས་འཛིན་གསལ་པོ་བྱེད་མ་ཐུབ་ཚེ། བོད་རྒྱའི་དཀའ་རྙོག་སེལ་བའི་དོན་དམ་གྱི།
ལྡེ་མིག་བརླག་ཉེན་ཡོད། ལགས་ལགས་སེ་ད་ད་ད་གོང་དུ་པད་མ་བདེ་ཆེན་ལགས་ཁྱེད་རང་གིས་གསུངས་པ་ནང་བཞིན་རེད་ད། དེ་དེ་རྒྱ་ནག་གཞུང་གིས་ཨ་ནི་བོད་ཐོག་ལ་ཡང་འཛིན་པའི་སྲིད་བྱུས་ངན་པ་དེ་ལག་བསྟར་བྱས་པའི་སྐབས་ལ་ཡང་ད་ད་གོང་དུ་གསུངས་པ་ནང་བཞིན་རེད་བོད་མི་རིགས་དེ་རྒྱ་མི་རིགས་ལ་བསྒྱུར་ཐབས་ཀྱི་ཨ་ནི་བཅའ་སྡོད་སློབ་གྲྭ་བཙུགས་ཡག་དང་ཨ་ནི་ད་ནང་བཞིན་བོད་མི་རིགས་དང་རྒྱ་མི་རིགས་གཉིས་མཐུན་སྒྲིལ་དང་འཆམ་མཐུན་བྱེད་དགོས་རེད་ཟེར་བྱས་བྱས་ཁ་གཡར་ཏེ་ཨ་ནི་ཡང་བོད་མི་རིགས་དང་རྒྱ་མི་རིགས་གཉིས་གཉེན་སྒྲིག་བྱེད་ཀྱི་སྐུལ་སློང་བྱས་པ་དང་ད་ནང་བཞིན་ཡང་དེ་འདྲའི་ད་བོད་ནས་གཙང་ཆུ་མང་པོ་རྒྱུག་ཡོང་གི་ཡོད་རེད་ཨ་ནི་ཆུ་མཛོད་དང་ཨ་ནི་ཆུ་བེད་སྤྱོད་བྱེད་ཕྱོགས་ལ་ཡང་ཁ་གཡར་ནས་ཨ་ནི་བོད་མི་མང་པོ་ཅིག་ཡང་ས་གནས་གཞན་ལ་གནས་སྤོ་བྱེད་བཅུག་ཡ་ལ་སོགས་པ་དེ་འདྲས་ཀྱི་སྡུག་པོ་ཞེ་པོ་ཅིག་བཏང་གི་འདུག་ཨང་རྒྱ་ནག་གཞུང་གིས་ད་གང་ལྟར་བོད་ཡུལ་བོད་མི་རིགས་འདི་རྒྱ་མི་རིགས་ཀྱི་ངོ་བོ་ལ་བསྒྱུར་ཡས་ཀྱི་སྲིད་བྱུས་ངན་པ་ལག་བསྟར་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་རེད་ད་དེ་ནས་ངས་འདི་ཅིག་བཀའ་འདྲི་ཞུ་འདོད་བྱུང། ད་ད་རེས་ཀྱི་གསུང་འཕྲིན་ནང་ལ་ཡང་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་གནད་དོན་དང། གཞན་ཡང་བོད་མིའི་སྒྲིག་འཛུགས་ཀྱིས་བོད་དོན་ཐོག་ཚོགས་སྡེ་གཞན་དང་མང་ཚོགས་ལ་རེ་སྐུལ་གནང་བ་དེ་ཚོ་གང་དང་གང་ཡིན་ན་མདོར་བསྡུས་ཤིག་གསུང་རོགས་གནང་དང། ལགས་ལགས་སེ། ད་ད་ལྟ་དོན་ལགས་ཀྱིས་གསུངས་པ་ནང་བཞིན་དེ་ད་བོད་ནང་གི་ཅིག་གིས་བོད་མི་ཚོའི་དཀའ་ངལ་འདི་ད་བོད་མི

ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་བསྟན་འཛིན། དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་གིས་མཚོན། ཆབ་སྲིད་བཙོན་པ་རྣམས་ལ་གང་མགྱོགས་ཨ་ནི་རོགས་རམ་ཐུབ་རྒྱུར་དྲང་བདེན་ལ་དགའ་ཞེན་ཡོད་མཁན་གཞུང་སྒེར་ཚང་མས་རྒྱབ་སྐྱོར་ཡོང་བ་དང་བོད་མིའི་སྒྲིག་འཛུགས་ཀྱིས་རྒྱུན་མཐུད་འབད་པ་གང་ཡོང་བསྟེན་རྒྱུ་ཡིན་པར། གཞུང་ཁོངས་མིན་པའི་ཚོགས་སྡེ་ཁག་ནས་ཀྱང་མུ་མཐུད་ནས་ནུས་པ་མཉམ་སྤུངས་ཡོང་བའི་འབོད་སྐུལ་ཞུ་རྒྱུ་དང་ཆབས་ཅིག་དེའི་ཐོག་འགན་འཁུར་ལེན་མཁན་ཚོར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཟེར་དེ་འདྲས་ཅིག་གསུངས་ཤག་བྱས་ཙང། གཅིག་ནས། ཀུན་གཟིགས་པཎ་ཆེན་རིན་པོ་ཆེ། གི་ཐོག་ལ་ཡ་ད་བོད་མིའི་སྒྲིག་འཛུགས་ཀྱིས། གོ་སྒྲིག་གནང་བྱས་བྱས་ནས་ལས་འགུལ་མང་པོ་ཅིག་སྤེལ་གྱི་ཡིན་ད་ག་ནང་བཞིན་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གིས་དབུས་པའི་ཨ་ནི་ཅེ་གི

བཙོན་ཁང་ནང་ལ་བཞུགས་དུས་ནི་སྡུག་སྦྱོང་མནར་གཅོད་གཅར་རྡུང་ལ་སོགས་པ་འདི་འདྲས་ཀྱི་དྲག་ཤུལ་ཅན་མྱངས་པའི་ཀྱི་རྗེས་འབྲས་ལ་ཡང་ནི། བཙོན་གྲོལ་ཐོབ་པའི་རྗེས་ལ་ད་སྐུ་ཚེ་མ་ཟིན་པའི་རྗེས་ཅན་འདི་འདྲས། ཁོང་རྣམ་ཚོ་ལ་ཡང་རྗེས་དྲན་ཞུས་གནང་འདུག་ད་ག་ནང་བཞིན་ད་ཕྱི་ལོ་ཉིས་སྟོང་དགུ་ནས་ཟླ་ཉིན་སྤྱི་ཟླ་བཅུ་གཉིས་བར་དུ་ཀྱི་ནང་ལ་ཡང་ད་བོད་ནང་ལ་ནི་རྒྱ་མིའི་ཀྱི་དྲག་གནོན་ཅན་གྱི་སྲིད་བྱུས་དེ

འདི་འདྲས་ཀྱི་ཐུགས་བློ་དང་སྙིང་སྟོབས་དེ་ཚོའི་ཐོག་ནས་ནི་བོད་བསྟན་སྲིད་ཆེད་དུ་ནི་ཕྱག་ལས་གནང་ཡག་ལ་ཡ་ནི་འབད་བརྩོན་གནང་རོགས་གནང་ཞེས་ནི་འོ་འདི་འདྲས་ཀྱི་འབོད་སྐུལ་ཅིག་ཞུས་ཤག་ཨ་ནི་དེ་ནས་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་ཨ་ནི་དེ་ཚོ་བརྒྱུད་བྱས་ཅིག་མང་ཚོགས་ལ་ཡར་ད་འབོད་སྐུལ་ཞུས་ཡག་གཞན་ཅིག་ནི་ད་གཅིག་ནས་ད་ལྟའི་སྐབས་འདི་ལ་ཡང། འདི་ནི་རྒྱ་ནག་གཞུང་རང་གིས་བྱས་ཉེས་མང་པོ་ཞིག་བརྟེན་བྱས་ནས་ད། ཨ་མི་རི་ཀས་གཙོས་པའི་གི་ཨ་ནི་འཛམ་གླིང་གི་རྒྱལ་ཁབ་མང་པོ་ཞིག་ཕལ་ཆེར་རྒྱ་ནག་ལ་ཡིན་པ་ཡིན་ན་ལྟ་ཕྱོགས་ངན་པ་ཆགས་བསྡད་ཡོད་རེད་བྱས་ཙང་ད་ལྟའི་གསུང་འཕྲིན་འདི་ནང་ག་རེ་གསལ་གི་འདུག་ཟེར་ན་དཔེར་འདི་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཨ་ནི་བོད་རྒྱའི་རྩོད་རྙོག་ཞི་འགྲིག་ལ་ཡང་སྐུལ་འདེད་ཀྱི་ཁྲིམས་འཆར་བསྐྱར་འདོན་གནང་ནས་ཡོད་པ་དེ་དང། ད་ག་ནང་བཞིན་གཅིག་གི་ཁེ་ན་ཌའི་གྲོས་ཚོགས་ནང་ལ་ཡང། བོད་དོན་ལ་རྒྱབ་སྐྱོར་གྱི་ནི་གྲོས་འཆར་བཏོན་པ་ཁག་དེ་ཚོ་ལ་ཡང་བསྔགས་བརྗོད་གནང་བ་དང་འདྲ་ད་དེ་ཚོ་མདུན་བསྐྱོད་ཡོང་ཡ་དང་དེ་ཚོ་གཏན་འབེབས་ཡོང་ཡ་དང་གཏན་འབེབས་བྱུང་ཚར་བའི་རྗེས་ལ་ཡང་ལག་བསྟར་ཡག་པོ་བྱས་ནས་བོད་མི་ལ་ཡང་ཕན་ཐོགས་ཡོང་ཡ་དེ་ཚོའི་ཆེད་དུ་གཅིག་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་མི་མང་ནས་མཐུན་འགྱུར་དང་དེ་ཚོའི་ཐོག་ལ་ལས་འགུལ་མུ་མཐུད་ནས་གནང་རོགས་གནང་ཞེས་འདི་འདྲས་ཀྱི་སྐུལ་མ་ཞུས་གནང་འདུག་ལགས།
ལགས་ལགས་སོ་ད་དེ་ནས་ངས་བཀའ་འདྲི་ཞུ་ཡས་མཐའ་མ་དེ་འདི་ཡིན། ད་གསུམ་བཅུའི་དུས་དྲན་ཐོག་ལ་ཡང་བསྩལ་བའི་བཀའ་ཤག་གི་གསུང་འཕྲིན་དེའི་གནད་འགག་རེད་དག་ནི་བཞིན་གསུང་འཕྲིན་དེའི་ཐོག་ལ་ཡང་ད་མང་ཚོགས་ཀྱིས་གདེང་འཇོག་ག་འདྲ་ཞིག་བྱེད་དགོས་ཀྱི་རེད་དགོངས་གི་འདུག། ལགས་འོང་ད་ཀུན་བཟང་སྒྲོལ་མ་ལགས་ང་གཉིས་དེའི་སྔོན་ལ་ཡང་ཨ་མི་རི་ཀའི་སྲིད་འཛིན་གྱི་ནི་རྒྱལ་དོན་སྲི་ཞུའི་ད་ལས་དོན་ཨ་ནི་གྲོས་ཚོགས་ཐོག་ལ་སྙན་སེང་ཞུས་པའི་སྐབས་ལ་ང་རང། འདིའི་ཐོག་ལ་བཀའ་མོལ་བྱུང་བའི་སྐབས་ལ་འཕྲོས་བྱས་བྱས་ནི། ད། ཅིག་གི་གར་སོང་རེད་ཨ་མི་རི་ཀའི། སྲིད་འཛིན་གྱིས་ཨ་ནི་གྲོས་ཚོགས་ལ་ཡང། གསུང་བཤད་འདི་གནང་བ་དེ་ཚོའི་ནང་དོན་ཚང་མ། ད་དཔེ་དེ། ཨ་མི་རི་ཀའི་གི་ནང་ལ་ཡིན། ད་ཡིན་ད་ཡིན་ཨ་ནི་རྒྱལ་སྤྱི། ད་ག་ནང་བཞིན་ཨ་མི་རི་ཀའི་དགྲ་ཁ་གཏད་ཚང་མས་གི་དོ་སྣང་ཞེ་བོ་ཅིག་བྱེད་ཀྱི་ཡོད་རེད་ཟེར་ཁ་སེང་དེ་ཚོའི་ནང་ལ། ད། ལས་དོན་བྱས་པ།

གསུང་བཤད་ནང་ནས་རྒྱལ་པོ་འདྲ་བའི་གསུང་བཤད་ད་འདི་ཡོངས་ཁྱབ་ཀྱི་གསུང་བཤད་ཅིག་ཡིན་པ་དང་ཨ་ནི་འདིའི་ནང་ལ་ཡང་ད་ང་རང་ཚོ་དཔེ་དེ་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་འདིའི་དགོངས་པ་ཅིག་བཞེས་པ་ཡིན་ན། བོད་ལ་ཡང་དུས་འགྱུར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ནང་ལ་བྱུང་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་བོད་དང་ཞལ་གྱེས་བྱས་ཨ་ནི་རྒྱ་གར་ལ་ཡང་ལྔ་བཅུ་ང་དགུའི་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ཉིན་མོ་དེ་ནི་ཞབས་སོར་འཁོད། དེ་འདྲའི་གནད་ཀྱི་རྟགས་ནི་ལོ་གཅིག་ཏག་ཏག་ཕྱིན་པའི་རྗེས་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་སྤྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་འདི། དེ་དུས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨེ་ནི་དེ་བསིལ་ལྗོངས་མ་སུ་རི་ལ་ཡ་བཞུགས་གདན་འཇགས་པའི་སྐབས་ལ་ཨེ་ནི་དེའི་གསུམ་བཅུའི་དུས་དྲན་གྱི་དེ་ལྟར་འདུ་འཛོམས་དང་པོ་དང། ད་དེའི་སྐབས་ཀྱི་གནས་སྟངས་ལ་དཔག་པའི་བོད་ནང་གི་གནས་སྟངས་ད་ཆ་རྒྱལ་བ་རིན་པོ་ཆེ་གིས་ག་འདྲའི་གནང་ཡ། བོད་མི་རེས་བོད་དོན་ཐོག་ལ་ག་རེ་གནང་མིན་དེ་གྲས་ཚང་མ་དེ་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་དང་པོ་དེའི་ནང་ལ་བསྩལ་གནང་ཡོད་རེད་དེ་ནས་བཟུང་སྟེ་ཨེ་ད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨེ་ནི་དཔེ་དེ། སྲིད་ཀྱི་སྐུ་དབང་དེ་ཆ་ཚང་རྩིས་སྤྲོད་མ་གྲུབ་བར་དུ། ཉིས་སྟོང་བཅུ་གཅིག་བར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་ལྟར་གསུམ་བཅུའི་དུས་དྲན་ལ་གསུང་འཕྲིན་གནང་ཡོད་རེད། དེ་ནས་མུ་མཐུད་བྱས་བྱས་ནི་སྲིད་སྐྱོང་ཞུས་ནའི་མི་འདུག་བཀའ་ཤག་ནས་ད་གཙོ་བྱས་བྱས་གནང་ཡོད་རེད། བྱས་ཙང་ད་འདི་གའི་ཚང་མའི་ནང་ལ་ག་རེ་གསལ་གྱི་ཡོད་རེད་ཟེར་ན་ད་ང་རང་ཚོའི་བོད་མིའི་གི་འཐབ་རྩོད་བོད་མིའི་གི་འཛིན་སྐྱོང་གི་ཐོག་ནས་དེ་ནས་ལྷག་པར་དུ་ཡང་ད་ལྟ་ང་རང་ཚོ་ག་རེ་བྱེད་ན་མི་ཤེས་ནས་ད་གང་ལྟར་བོད་པའི་གནད་དོན་འདི་ཆབ་སྲིད་གནད་དོན་ཆགས་བསྡད་ཡོད་དུས་ད་ཆབ་སྲིད་དང་འབྲེལ་བའི་འདིའི་ནང་གི་ཨེ་ནི་བྱེད་སྒོ་ཁག་བྱེད་འཆར་ཁག་སྲིད་ཇུས་ཁག་ཨེ་ནི་ལམ་སྟོན་ཁག་སྐུལ་མ་ཁག་ཨེ་ནི་ཅིག་གི་གནང་མཁན་ཚོ་ལ་ཡང་ཐུགས་རྗེ་ཆེ་ནས་བྱས་བྱས་ནས་ཆ་ཚང་འགོ་ནས་གཞུག་བར་དུ་ད་འཛིན་སྐྱོང་གི་ཐོག་ནས་བོད་བསྟན་སྲིད་ཀྱི་ཆེད་དུ་ལས་འགུལ་དང། ལས་དོན་གནང་མཁན་ཚོ་ལ་ཡ་ད་ལམ་སྟོན་ཞུས་ནའི་མི་འདུག་བསླབ་འདོམས་ཞུས་ནའི་མི་འདུག་འདི་ཆ་ཚང་ཅིག་ད་གསུང་བཤད་འདི་ནང་གསལ་ཡོང་གི་རེད་བྱས་ཙང་འདི་འདྲའི་རང་གི་ཆ་ནས་ད་གནད་འགག་ཆེན་པོ་ཞེ་བོ་ཅིག་དང་དེའི་དོ་སྣང་ཞེ་བོ་ཅིག་གནང་དགོས་ཡག་དང་དེའི་གདེང་འཇོག་གནང་དགོས་ཡག་དེ་གལ་ཆེན་པོ་ཞེ་བོ་ཅིག་རེད་ནམ་རྒྱུན་ནས་བཀའ་མོལ་ག་རེ་གནང་ནའི་མ་གནང་ཅིག་ད་མིའི་སྤྱི་ཚོགས་ཀྱི་དྲ་ལམ་དང་དེ་ཚོའི་ནང་ལ་ད་གནས་ཚུལ་མང་པོ་ཡོང་གི་རེད་ཨེ་འགའ་ཤས་བདེན་པ་ཆགས་སྲིད་རེད་འགའ་ཤས་བདེན་པ་མིན་པ་ཡོང་སྲིད་རེད་ད་ཁུངས་གཏུག་ས་འདྲ་བོ་འདི་ད་ཡིག་ཆ་དང་གསུང་རབ་འདི་འདྲ་དེ་ཡར་གཏུག་དགོས་ཀྱི་ཡོག་རེད་བསམ་གི་འདུག་ཨང་དེ་རིང་ཡིན་པ་ཡིན་ན་འདི་གལ་གནད་ཆེ་ཆུང་འདི་ད་འཛམ་གླིང་ག་ས་ག་ལ་གསུམ་བཅུའི་དུས་དྲན་གི་མཛད་སྒོ་ཚོགས་ས་རེད་ལས་འགུལ་སྤེལ་བྱས་ངོ་རྒོལ་གནང་ས་རེད། ག་པར་ཡིན་ན་འདི་གས་ཚང་མ་ལ་ཡ་ད་རྡ་རམ་ས་ལའི་གཞུང་གི་ཨ་ནི་བཙན་གནང་པའི